ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཉེ་དུས་ཨ་མི་རི་ཀའི་གཞུང་འབྲེལ་གྱི་མཐོ་རིམ་དབུ་ཁྲིད་རིམ་པ་ཞིག་རྒྱ་ནག་ལ་འཚམས་འདྲི་གནང་བ་དང་མི་འདྲ་བར། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཟུར་པ་སྐུ་ཞབས་ཧན་རི་ཁི་སིན་ཇར། གཟའ་འཁོར་སྔོན་མ་རྒྱ་ནག་ལ་སྒེར་གྱི་ཐོག་ནས་འཚམས་འདྲི་གནང་བའི་སྐབས་རྒྱ་ནག་གཞུང་གིས་སྣེ་ལེན་ཧ་ཅང་གི་གཟབ་རྒྱས་ཤིག་ཞུས་ཡོད་པ་རེད། བྱས་ཙང་ད་རིང་ང་ཚོའི་བསྐྱར་ཞིབ་ལས་རིམ་ནང་གནད་དོན་དེའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་གཟའ་འཁོར་སྔོན་མ་མཇུག་སྒྲིལ་བའི་སྐབས་དེར་ཅིག་ལ་ཡ་ཡིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཟུར་པ་སྐུ་ཞབས་ཧན་རི་ཁི་སིན་ཇར་རྒྱ་ནག་ལ་ཕེབས་རྗེས་རྒྱ་ནག་གཞུང་གིས་ད་དེའི་སྐོར་ལ་ཡང་དྲིལ་བསྒྲགས་ཤུགས་ཆེན་པོ་ཞེ་དྲག་བྱས་སོང། ལྷག་པར་དུ་ཡིན་ན་ཞི་ཅིན་ཕིང་དང་ཐུག་འཕྲད་བྱས་པའི་བརྙན་པར་དང་དེ་ཚོའི་ནང་ལོགས་ཞི་ཅིན་ཕིང་རང་གིས་སྐུ་ཞབས་ཧན་རི་ཁི་སིན་ཇར་ལ་ཡར་བསྟོད་བསྔགས་བཏང་ཡག་དང་དེ་འདྲས་ཀྱི་སྐད་རང་ཁོ་རང་སྒྲ་འཇུག་རང་བྱས། སྐུ་ཞབས་ཁི་སིན་ཇར་གྱིས་ཞི་ཅིན་ཕིང་ལ་ཡར་ཐུགས་རྗེ་གནང་ཟེར་ཡ་དང་རྒྱ་ནག་ལ་བསྟོད་ར་བཏང་ཡག་དང་དེ་འདྲས་ཀྱི་བྱས་བྱས་རྒྱ་ནག་གསར་འགྱུར་བརྒྱུད་ལམ་ཁག་ནས་ཡང་དྲིལ་བསྒྲགས་ཆེན་པོ་ཞེ་པོ་བྱས་པ་བརྒྱུད་བྱས་ད་ཕྱི་རྒྱལ་ལས་མི་ཐམས་ལོག་དོ་སྣང་བྱས་ཡག་དང་འདི་བྱས་སོང། ད་ཡིན་ན་ལས་དང་པོ་ད་ངས་གཅིག་གསར་འགྱུར་གྱི་སྒང་ལ་ཡང་དོ་སྣང་རེ་བྱས་པའི་སྐབས་དེ། New York Times དང Washington Post གཉིས་དེ་ཨ་མི་རི་ཀའི་ཐོག་གསར་ཤོག་ཆེ་ཁག་དེ་ཚོས་མང་ཆེ་ཅིག་ནི་ཁི་སིན་ཇར་ཕ་གིར་རྒྱ་ནག་དེ་འདྲ་ཕེབས་པ་རེད། རྒྱ་ནག་གིས་དེ་འདྲའི་དྲིལ་བསྒྲགས་བྱས་སོང་ཟེར་ཡར་ཕྱིན་མི་ཤེས་མཁན་དབྱེ་ཞིབ་བྱས་པའི་འདི་རྩོམ། ཡག་པོ་འདི་ངས་ཞེ་དྲག་མཐོང་མ་སོང། ད་ཡིན་ན་ལས་ཁ་སང་དེ་ཡང་འདི Politico ཟེར་མཁན་ཆོག་རེད་ཨ་མི་རི་ཀའི་ད་རེས་ཁ་སང་ཡིན་ན་དྲ་ལམ་ཐོག་ལ་ཡང་ད་ཁོང་ཚོའི་གསར་འགྱུར་བརྒྱུད་ལམ་ཆེན་པོ་ཞེ་དྲག་ཆགས་འགྲོ་འདུག་གསར་འགྱུར་བརྒྱུད་ལམ་འདིའི་སྒང་ལ་ཡང་ད་རེས་ཀྱི་འཚམས་འདྲི་འདིའི་སྐོར་ལ་ཡང་དབྱེ་ཞིབ་ཀྱི་རྩོམ་ཞིག་བཀོད་བཞག་བྱས་ཙང་ངས་ད་རིང་འདི་རྩོམ་འདི་གཙོ་བོ་གཞིར་བཞག་བྱས་ཡིན་ན་རྩོམ་བཞག་པ་སྟངས་འདི་བྱས་རྗེས་ད་རིང་འདི་ངས་ངོ་སྤྲོད་ཞུ་ན་བསམ་ཚར་བྱུང་དང་འགོ་དེ་ད་གསལ་པོ་ཞུ་དགོས་བྱུང་ན་ཁོ་རང་ཕ་གིར་རྒྱ་ནག་ལ་ཡང་འཚམས་འདྲི་གནང་བའི་སྐབས་དེ།

ད་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་འདི། འདི་སྔོན་ལ་ཡ། རྒྱ་ནག་དམར་པོས་ད་རྒྱ་ནག་ལ་དབང་བསྒྱུར་བྱས་པའི་རྗེས་ལ་ཨ་ནི་ཨ་རི་བཙན་རྒྱལ་རིང་ལུགས་སུ་བྱས་བྱས་ད་དགྲ་རང་བྱས་བྱས། ད་ལོ་མང་པོ་ཅིག་འབྲེལ་བ་རྩ་བ་ཉིད་ནས་མེད་བྱས་བསྡད་པ་རེད། ད་ཡིན་ནི་ལས་གཅིག་སྟོང་དགུ་བརྒྱ། བདུན་ཅུ་ལྷག་བར་ནས་འགོ་བཙུགས་རྗེས་རྒྱ་ནག་དང་ཨུ་རུ་སུའི་འབྲེལ་བ་འདི་སྡུག་རུ་སྡུག་རུ་འགྲོ་དུས་སྐབས་དེ། སྐུ་ཞབས་ཧན་རི་ཁི་སིན་ཇར། ཁོ་རང་ཡིན་ན་ཨ་མི་རི་ཀའི་ཕྱི་སྲིད་ཀྱི་དྲུང་ཆེ་ཆགས་བྱས་བསྡད་ཡོད་རེད་ཁོ་རང་གིས་རྒྱ་ནག་དང་ད་འབྲེལ་བ་ཡར་བཏང་རྗེས་ཡིན་དམར་ཤོག་ཨུ་རུ་སུ་ལ་ཡང་ཁ་གཏད་བཅག་ཡག་ད་དྲ་ཚོགས་ཨུ་རུ་སུ་སུ་འཛང་འདིར་ཁ་གཏད་བཅག་ཡག་ཁོ་རང་གི་ཐབས་བྱུས་འདི་འདྲ་ཅིག་བྱས་ད་ཁ་ཤས་ཟེར་ན་རྒྱ་ནག་ངོས་ནས་ཡིན་ན་ཨ་མི་རི་ཀ་ལ་ཚུར་འབྲེལ་བ་བྱེད་ཐབས་བྱས་ཨ་ནི་དེ་ནས་ཨ་མི་རི་ཀའི་ཕར་ད་འབྲེལ་བ་བྱས་པ་རེད་ཟེར་གྱི་ཡོད་རེད་ཁ་ཤས་ཟེར་ན་ད་ཧ་ལམ་གཅིག་ཁི་སིན་ཇར་གྱིས་ཁོ་རང་རང་གིས་བསམ་བློ་གསར་པ་རྙེད་བྱས་དེ་འབྲེལ་བ་བྱས་པ་བཟོ་བཤད་འདུག་ད་ག་རེ་ཡིན་ནའི་མིན་ནའི་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོར་ལ་ཡང་སྐུ་ཞབས་ཧེན་རི་ཁི་སིན་ཇར་དང། ཨ་མི་རི་ཀའི་ཕྱི་འབྲེལ་མི་སྣ་ཝིན་སིན་ལོཌ་ཟེར་མཁན་དེ་ཁོ་གཉིས་གཉིས་རྒྱ་ནག་ལ་གསང་བའི་ཐོག་ནས་ཐད་ཕ་གིར་ཐད་བྱས་ཡིན་ན་སྐབས་དེའི་རྒྱ་ནག་གི་སྲིད་བློན་ཀྲོའུ་ཨེན་ལེ་དང་ཐུག་རྗེས་ལོ་གཉིས་པ་དེ་ལ་ཡང་ཨ་མི་རི་ཀའི་སྲིད་འཛིན་ནིག་སོན་ཕ་གིར་རྒྱ་ནག་ལ་ཐད་བྱས་ཡིན་ན་མའོ་ཙེ་ཏུང་དང་ཐུག་འཕྲད་བྱས་དེ་རྗེས་ཀྱི་ལོ་རྒྱུས་དེ་སྒང་ག་ལོག་བྱུང་སའི་འགོ་བཙུགས་ས་དེ་ནས་བྱུང་བ་རེད། བྱུང་རྗེས་ཡིན་ན་ད་ད་རེས་ཁ་སང་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་ད་འདས་པའི་ལོ་ལྔ་བཅུ་ཙམ་ནང་ལོགས་ལ་ཡ། ཀྱག་ཀྱོག་ཅིག་མང་པོ་ཞིག་ཕྱིན་རྒྱ་ནག་སྟོབས་ཤུགས་ཇི་འགར་ཆགས་བསྡད་པ་རེད་འདུག་ཆགས་ཡག་གཙོ་བོ་དེ་ཡིན་ན་ད་ལོ་མང་པོ་ཅིག་ནང་ལོགས་ལ་ཡ་ཨ་མི་རི་ཀའི་དཔལ་འབྱོར་གོ་སྐབས་ཞེ་པོ་ཅིག་རྒྱ་ནག་ལ་སྤྲད་དེ་འདི་བྱས་རྗེས་བྱུང་བ་རེད་པ། དེ་འདྲའི་སོང་ཙང་བསྡད་པས་གང་ལྟར་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་ཡག་པོ་བྱུང་བའི་རྨང་གཞི་དེ་ག་འདིང་ཉེན་ཅིག་ད་ཁ་ལོ་སྒྱུར་ཉེན་གཙོ་བོ་ཅིག་ངོས་འཛིན་བྱེད་ཀྱི་ཡོད་རེད་དེ་འདྲའི་སོང་ཙང་རྒྱ་ནག་གཞུང་གིས་ག་དུས་ཡིན་ནའི་སྐུ་ཞབས་ཧན་རི་ཁི་སིན་ཇེར་རྒྱ་ནག་ལ་ཐད་པའི་སྐབས་དེ་ཡིན་ན་ཞེ་པོ་ཅིག་སྣེ་ལེན་ཞུ་ཡ་དང་དེ་འདྲ་ཞུ་གི་འདུག་ད་ད་རིང་འདི་དམིགས་བསལ་ཆགས་ཡ་དེ་ག་རེ་རེད་ཟེར་ན་དེང་སྐབས་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་ཡག་པོ་ཡོད་མ་རེད་འབྲེལ་བ་ཡག་པོ་མེད་པའི་སྒང་དེ་ཉེ་དུས་ཡིན་ན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ནོར་སྲིད་ཀྱི་དྲུང་ཆེ་ད་ག་ནང་བཞིན་ཇོན་ཁེ་རི་ཁོང་རྣམས་གསུམ་ཆ་ཡིན་ནི་བསྟུད་བསྟུད་བསྟུད་པ་ཕེབས་སོང་ཨ་དེ་ཚོ་ཕེབས་དུས་ད་བར་ག་དུས་ཡིན་ནི་རྒྱ་ནག་གཞུང་གི་སྣེ་ལེན་དེ་ཞུས་དེ་ལས་ཡིན་ནི་སྣེ་ལེན་དེ་དེ་ཆེ་རྒྱང་རིང་དུ་བལྟས་ཡ་དང་ཅིག་སྦོམ་པོ་བྱས་ཡ་རེད་དེ་ཤུགས་ཆེན་པོ་དང་འདི་སྐབས་དེ་ད་རིང་ཁི་སིན་ཇེར་ལ་ཡ་སྣེ་ལེན་ཞེ་པོ་རྒྱས་པོ་ཞུས་པ་དེ་ཁོ་ཚོ་དང་བསྡུར་བ་བྱས་ཙང་ད་ཁོ་ལ་ཡ་གོ་དོན་ཡོད་པ་ཆགས་དེ་བྱས་བསམ་བསམ་རེད་འདུག་ཨ་ནི་དང་པོ་དེ་གསར་འགྱུར་བལྟས་པའི་སྐབས་ལ་ཡ་ངའི་སེམས་པའི་ནང་ལོགས་ལ་ཡ་བག་ཆགས་ཟུག་ནས་མི་འདུག་ཅིག་བསམ་བློ་འཁོར་ཡག་ཅིག་ག་རེ་འཁོར་སོང་ཟེར་ན། ཞི་ཅིན་ཕིང་གིས་སྐུ་ཞབས་ཧན་རི་ཁི་སིན་ཇཱ་ཐུག་པའི་སྐབས་དེ། ཁོ་རང་སྐད་ཆ་འགའ་རེ་བཤད་འདུག་དེའི་ནང་ནས་དོན་དག་གཙོ་བོ་དེ་ཡིན་ན། རྒྱ་ནག་གི་ངོས་ནས་བཤད་པའི་གྲོགས་པོ་རྙིང་པ་ཟེར་ཉེན་བརྗེད་ཀྱི་མ་རེད། ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བའི་ནང་ལོགས་ལ་ད་བྱས་རྗེས་བཞག་ཉེན་སྐུ་ཞབས་ཧན་རི་ཁི་སིན་ཇཱ་ལྟ་བུ། མི་གལ་ཆེན་པོ་འདི་ཚོ་ཡིན་ན་ང་ཚོས་ག་དུས་ཡིན་ནའི་ནམ་ཡང་བརྗེད་ཀྱི་མ་རེད་ཨེ་ཐུགས་རྗེ་གནང་ཞུ་གི་ཡིན་ཟེར་བྱས་ཁོ་རང་སྒེར་ངོས་ནས་ད་རྡོག་རྡོག་རེ་བྱས་ང་རང་ཚོ་བོད་པས་བཤད་སྟངས་རེ་བྱས་ན་ང་ཚོ་རྒྱ་ནག་ཟེར་ཉེན་དེ་མི་རྒྱུ་དག་ཡོད་ཉེན་ཅིག་གྲོགས་པོ་རྙིང་པ་དང་ལས་ཀ་ཡག་པོ་བྱེད་ཉེན་དེ་ག་དེ་ཡིན་ན་ག་དུས་ཡིན་ནའི་བརྗེད་ཀྱི་མ་རེད་ཟེར་ཡ་ཅིག་དེ་འདྲ་ཅིག་རེད་ཤག་འདི་ལ་ཡ་ངའི་བསམ་ཚུལ་རེ་བཤད་ཤུགས་ཆེན་པོ་ཞིག་གཉིས་བྱུང་སོང་ག་རེ་ཟེར་ན་དང་པོ་དེ་ཡིན་ན་དེ་བདེན་པ་ཅིག་མ་རེད་བསམ་གྱི་འདུག་ད་ག་རང་རེད་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་དང་པོ། འགོ་བཙུགས་དུས་ཙམ་པ་སྐུ་ཞབས Henry Kissinger གྱིས་ལས་ཀ་གལ་ཆེན་པོ་ཞེ་དྲག་བྱས་ཡོད་རེད་ད་ཡིན་ནའི་ལས་དངོས་གནས་བཤད་ན་ཨ་མེ་རི་ཁ་དང་རྒྱ་ནག་གི་འབྲེལ་བ་ཅིག་ཡོད་རེད་པ་དེ་བཙུགས་ཡག་ལ་ཡག་ཁོ་རང་གཅིག་པོ་མ་རེད་ཨ་ནི་ཐེངས་མ་དང་པོ་དང་པོ་དེ་རྒྱ་ནག་ལ་ཡག་འགྲོ་ཉེན Henry Kissinger དང་མཉམ་དུ་ཡིན་ན Winston Lord ཟེར་ཉེན་ཅིག་ཡོད་རེད་ཁོ་རང་ཡིན་ན་རྗེས་ལ་ཡག་ཨ་མེ་རི་ཁའི་ད་རྒྱ་ནག་ལ་བཞུགས་ཉེན་གྱི་གཞུང་ཚབ་ཆེན་པོ་དེ་ཐེན་ཨན་མེན་དམངས་གཙོའི་ལས་འགུལ་ལ་ཡག་དྲག་གནོན་བྱས་པའི་སྐབས་དེ་ཁོ་རང་པེ་ཅིང་ཡོད་རེད་བྱས་རྗེས་ཡིན་ན་སྐུ་ཞབས Winston Lord དེ་ནས་འགོ་བཙུགས་བྱས་རྒྱ་ནག་ལ་ཡ་སྐྱོན་བརྗོད་ཤུགས་ཆེན་པོ་བྱེད་མཁན་ཆགས་པ་རེད་ལྷག་པར་དུ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་ལ་ཡ་ཞེ་དྲག་ཤུགས་ཆེན་པོ་སྐྱོན་བརྗོད་གནང་ཉེན་ཅིག་རེད་བྱས་བྱས་ཡིན་ན། ད་དངོས་གནས་བྱས་ན། འདི་སྐབས་དེ་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དང་པོ་བཙུགས་ཉེན་དེ་ཁི་སིན་ཇེར་མ་བརྗེད་པ་བྱས་བྱས་ཞེ་པོ་ཅིག་ཐུགས་རྗེ་གནང་བྱས་རྒྱུ་དག་ཡོད་ཉེན་བྱེད་དགོས་བྱུང་ན་སྐུ་ཞབས་ཝིན་སི་ཏོན་ལོར་ཌི་ལ་ཡག་པོ་བྱེད་དགོས་ཡོད་རེད་པ་ད་གང་ལྟར་སྐྱོན་བརྗོད་བྱས་ཙང་ད་དགའ་པོ་མ་ཆགས་ཡ་དེ་འདྲའི་མི་ཅིག་ཆགས་ཚར་བ་རེད་ཨ་ནི་འདི་ལས་ཆེ་སར་བཤད་པ་ཡིན་ན་ད། རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་དང་པོ་དེ་འབྲེལ་བ་བྱེད་ཉེན་དེ་ད་ཁི་སིན་ཇེར་དང། སྲིད་འཛིན་ཉིག་སན་རེད་དེ་ལས་དངོས་གནས་རང་རྒྱ་ནག་དང་ཨ་མི་རི་ཀའི་ཕྱི་འབྲེལ་འབྲེལ་བ་ཟེར་ཉེན་ཅིག་ཡོད་རེད་པ་འགོ་བཙུགས་ཉེན་དེ་ཡིན། ཨ་མི་རི་ཀའི་སྲིད་འཛིན་ཁར་ཊར་སྐབས་ལ་བཙུགས་པ་རེད། ད་ཡིན་ནའི་ལས་སྲིད་འཛིན་ཁར་ཊར་རྗེས་ལ་ད་རྒྱ་ནག་དང་འབྲེལ་བ་རྒྱུན་རིང་ཁོ་རང་སྲིད་འཛིན་གྱི་ལས་ཀ་བསྐྱུར་པའི་རྗེས་ལ་ཞེ་དྲག་རྒྱུན་རིང་གནང་བསྡད་པ་རེད། སྲིད་འཛིན་ཁར་ཊར་གྱི་ཕྱི་འབྲེལ་སྲིད་ཇུས་ནང་ལོགས་ལ་ཡང་ཁྱད་ཆོས་ཆེ་ཤོས་ཟེར་དེ་རིང་ཁ་སང་ཕྱི་འབྲེལ་སྲིད་བྱུས་ནང་ལ་ཡང་འགྲོ་བ་མིའི་ཐོབ་ཐང་ཟེར་རྟག་པར་ལབ་བསྡད་ཀྱི་ཡོད་རེད་ཨ་མི་རི་ཀའི་ནང་སྲིད་འཛིན་ཁར་ཊར་གོང་ལ་ཡང་དེ་འདྲ་ལབ་ཡ་ལུགས་སྲོལ་ཡོད་མ་རེད་དེ་ཡིན་ན་སྲིད་འཛིན་ཁར་ཊར་གྱི་གསར་གཏོད་སོགས་རེད་ཁོ་རང་ཡིན་ན་སྲིད་འཛིན་གནང་བའི་སྐབས་དེར་འགྲོ་བ་མིའི་ཐོབ་ཐང་ཟེར་དེ་ཕྱི་འབྲེལ་སྲིད་བྱུས་ནང་ལོགས་ཀྱི་དོན་དག་གལ་ཆེན་པོ་ཅིག་ལ་ངོས་འཛིན་བྱས་བྱས་བྲིས་ཡོད་མ་ཟད་སྲིད་འཛིན་གྱུར་པའི་རྗེས་ལ་ཡང་རྒྱ་ནག་དང་འབྲེལ་བ་གནང་པའི་སྐབས་དེར་རྒྱ་ནག་ནང་ལོགས་འགྲོ་བ་མིའི་ཐོབ་ཐང་དང། ཨ་དེ་ག་ནས་དམིགས་བསལ་སྐྱབས་མགོན་རིན་པོ་ཆེ་དང་བཀའ་མོལ་ཞུ་ཡག་འདི་ལ་ཡ་ཞུ་དགོས་འདུག་ཅེས་འབོད་སྐུལ་གནང་བྱས་སྲིད་འཛིན་ཅང་ཙེ་མིན་དང་དེ་ཚོ་ཐུག་པའི་སྐབས་ལ་ཡང་ད་ཕལ་ཆེར་ཐེངས་མང་པོ་གསུངས་ཡོད་ཀྱི་རེད་ཕྱི་ལ་ཡང་གསལ་པོ་བྱས་བྱས། པེ་ཅིང་སློབ་གྲྭ་ཆེན་མོའི་ནང་ལ་གཏམ་བཤད་གནང་པའི་སྐབས་ལ་ཡང་ཤུགས་ཆེན་པོ་བྱས་གསུངས་སོང། དེ་འདྲ་གསུངས་པའི་རྐྱེན་བྱས་ཡིན་ན་ད་དངོས་གནས་བྱས་ན་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་འདི།

ཁྱོན་ནས་སྣེ་ལེན་དེ་ཞེ་པོ་སྐྱོ་བོ་ཧང་སང་སོང་སོང་ག་རེ་ཡིན་ཟེར་ན་སྲིད་འཛིན་ཁར་ཊར་ད་གང་འདྲ་དགའ་བོ་ཡོད་ན་མེད་ན་ཨ་མི་རི་ཀའི་སྲིད་འཛིན་ཟུར་པ་གཅིག་གི་ངོས་ནས་ཕ་གིའི་སྣེ་ལེན་དེ་ཞེ་པོ་ཅིག་གི་ཐབས་སྐྱོ་བོ་ཞུས་སོང་ཟེར་བྱས་བྱས་འདི་ཡིན་ན་དཔེ་མཚོན་གཅིག་གང་འདྲ་དངོས་གནས་གྲོགས་པོ་རྙིང་པ་རྒྱུ་དག་ཡོད་མེད་ཟེར་འདི་གཅིག་རེད་བསམ་གི་འདུག་ཨ་དེ་ནས་ང་རང་ཚོ་ད་ཐག་ཉེ་བར་བསམ་བློ་བཏང་བ་ཡིན་ན་ལེ་དེའི་ནང་ལ་ཡ་ད་རྒྱ་ནག་ལ་ཡ་ཚོང་འབྲེལ་གྱི་ཐོག་ལ་ཡ་ཁོང་ཚོའི་ཐོབ་ཐང་དེ་འདྲ་སྤྲད་མ་སྤྲད་དང་ཨ་དེ་ག་ནས་དམིགས་བསལ་རྒྱ་ནག་ཡིན་ན་འཛམ་གླིང་ཚོང་དོན་སྒྲིག་འཛུགས་ནང་ལ་ཡ་བཅུག་མ་བཅུག་གི་སྐོར་ལ་ཡ་ད་ཝ་ཤིང་ཏུན་ལ་ཡ་རྩོད་གླེང་ཞེ་པོ་བྱུང་པའི་སྐབས་དེ་ད་དེ་ཡིན་ན་དངོས་གནས་གོམ་པ་དེ་ཞེ་པོ་གཅིག་གལ་ཆེན་པོ་རེད་པ་དེའི་སྐབས་དེ་ཡིན་ན་གོང་ས་སྐྱབས་མགོན་ཆེན་པོ་ཆོག་གལ་ཝ་ཤིང་ཏུན་ཕེབས་བྱས་ཡིན་ན་རྒྱ་ནག་ཨ་ནི་འཛམ་གླིང་ཚོང་དོན་སྒྲིག་འཛུགས་ནང་བཅུག་དགོས་རེད་རྒྱ་ནག་ལ་ཡ་ཨ་ནི་ཚོང་འབྲེལ་གྱི་ཐོབ་ཐང་དེ་སྤྲད་དགོས་རེད་ཟེར་བྱས་ཞེ་དྲག་ཤུགས་ཆེན་པོ་གསུངས་པ་རེད་ད་གསུང་ཡ་དེ་ཡིན་ན་སྐྱབས་མགོན་རིན་པོ་ཆེ་གཅིག་ནས་དེ་མིན་སྐྱབས་མགོན་རིན་པོ་ཆེ་དང་རྒྱ་ནག་བར་དུ་ལ་འབྲེལ་བ་དེ་ལ་ཡ་སྐུལ་འདེད་བཏང་ཡ་ཆེད་དུ་ཡིན་སྲིད་ཀྱི་རེད་དེ་ཡིན་ནའང་དེ་ལས་ཆེ་ས་ནས་སྐྱབས་མགོན་རིན་པོ་ཆེ་ག་དུས་ཡིན་ན་ཡང་རྒྱ་ནག་དེ་གྲོགས་མེད་ཁེར་རྐྱང་བཞག་རྒྱུ་ཡོད་མ་རེད་རྒྱ་ནག་དེ་ཡིན་ན་འཛམ་བུ་གླིང་གི་ཁྱོན་ཡོངས་ཀྱི་དཔལ་འབྱོར་གྱི་འཕེལ་རྒྱས་ཀྱི་ཁོར་རྒྱུག་རྒྱུ་ནང་མཉམ་དུ་སླེབས་ཐུབ་ཡིན་མིན་ན་ཨ་ནི་རྒྱ་ནག་མི་དམངས་ཚང་མ་ལོག་གི་འཚོ་བའི་གནས་སྟངས་དང་དེ་ཚོ་ཡར་རྒྱས་འགྲོ་རུ་དེ་ཡིན་ན་ཕན་ཐོགས་ཡོད་པའི་ལས་ཀ་རེད་ཟེར་བྱས་བྱས་བཟང་ཕྱོགས་ཀྱི་དགོངས་པ་བཞེས་བྱས་ཡང་བི་རྒྱ་བསྐྱོན་སོང་ཨ་ད་འདིའི་སྐབས་དེ། སྐྱབས་མགོན་རིན་པོ་ཆེའི་ནུས་པ་དེ་ཡིན་ན་ངས་བྱས་ན་ཆེན་པོ་ཞེ་པོ་ཅིག་ཐོན་ཡོད་རེད་ད་ལྟ་མི་མང་པོ་གཅིག་གིས་འདིའི་ཚོད་དཔག་དེ་མ་ཐག་ཆོད་ཀྱི་འདུག་བསམ་གྱི་འདུག་སྐབས་དེ་ཡིན་ན་འདི་ལ་ངོ་རྒོལ་བྱེད་མཁན་ཞེ་པོ་ཅིག་ཡོད་རེད་ངོ་རྒོལ་བྱེད་མཁན་ཡོད་མ་ཟད་ཡིན་ན་ངོ་རྒོལ་བྱེད་མཁན་མང་པོ་སྐྱབས་མགོན་རིན་པོ་ཆེ་དང་འབྲེལ་བ་ཞེ་དྲག་ཉེ་བའི་ནན་སི་པེ་ལོ་སི་དང་ཁོང་ཚོ་རེད་ཁོང་ཚོ་སྒང་ག་ལོག་ལ་སྐྱབས་མགོན་རིན་པོ་ཆེས་འབོད་སྐུལ་ཞུས་བྱས་སྲིད་འཛིན་ཁི་ལིན་ཏོན་དང་དེ་ཚོ་ཨ་དེ་མ་ཟད་ཡིན་ན་གྲོས་ཚོགས་དང་དེ་ཚོའི་ནང་ལོགས་ལ་ཡང་སྐྱབས་མགོན་རིན་པོ་ཆེས་རྒྱབ་སྐྱོར་གནང་བར་བརྟེན། གྲོས་ཚོགས་ནང་རྒྱ་ནག་དང་ད་འབྲེལ་བ་ཡར་རྒྱས་དང་ཚོང་དོན་གྱི་ཐོབ་ཐང་དེ་ཚོ་སྤྲད་ཡག་ལ་ཡ་འདོད་པ་ཡོད་མཁན་འབྱོར་བ་ཁོང་ཚོ་ཡར་ཁ་ཁྱག་ཁྱག་རེད། ཏཱ་ལའི་བླ་མས་གསུང་གི་འདུག་ཟེར་ཡ་བྱས་གསུངས་བྱས་གང་ལྟར་དེའི་སྐབས་ཡར་བེ་རྒྱ་ཞེ་པོ་བསྐྱོན་པ་རེད་ད་དེ་ལ་ད་རྒྱ་ནག་གཞུང་སྐད་ཅིག་གི་བཀའ་དྲིན་རྗེས་དྲན་གསུམ་འདི་ད་ཁྱོན་ནས་གོ་ར་བརྗེས་བྱས་མ་རེད་བྱས་ཙང་འདི་ད་ངས་ཞོགས་དྲོད་རེད་བྱས་ཨ་ལས་ད་ཞི་ཅིན་ཕིང་གི་འདི་ལ་ཡར་ངས་གདེང་འཇོག་རེད་བྱས་ན་བསམ་ཙང་གཞོན་སྐྱེས་བཤད་སྟངས་འདི་ལ་ཡར། དེ་རིང་ཕ་གིར་ཡ། ཧན་རི་ཁི་སིང་ཇར་དགུང་ལོ་བརྒྱ་ཙམ་ཕེབས་ཡོད་ན་ཡང་རྒྱ་ནག་ལ་ཕེབས་རྒྱ་ནག་གིས་སྣེ་ལེན་དེ་ག་ཙམ་ཞུས།

དེ་རིང་ཁ་སང་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་སྡུག་རུ་ཞེ་པོ་འགྲོ་དུས་དང་པ་གཅིག་སྔ་མོ་ཡིན་ན་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་ཡག་པོ་ཡོད་པའི་སྐབས་ཀྱི་ཨ་ནེ་དཔོན་རིགས་དེ་ཚོ་གཅིག་བློ་སྟོབས་དང་མཐོང་རྒྱ་དང་དེ་འདྲ་ཡོད་མཁན་ཅིག་དང་ཨ་དེ་རིང་ཁ་སང་རྒྱ་ནག་ལ་ཡང་དགའ་པོ་མ་བྱེད་མཁན་དཔོན་རིགས་དེ་ཚོ་གཅིག་མཐོང་རྒྱ་མེད་པ་དང་བློ་སྟོབས་མེད་པ་དང་དེ་འདྲ་གཅིག་རྣམ་པ་དང་ཨ་ནེ་སྔ་མོའི་གྱི་འབྲེལ་བ་དེ་ལ་ཡང་ཁོང་ཚོའི་འདོད་པ་ཡོད་པའི་གཅིག་རྣམ་པ་མཚོན་ཐབས་གཅིག་རེད། ངས་བྱས་ན་འདི་ག་འདི་ཚོ་བློན་དཔལ་གཅིག་ཡོད་རེད་བསམ་འདུག་བློན་དཔལ་དེ་ག་རེ་རེད་ཟེར་ན་རྒྱ་ནག་གི་རྒྱལ་ནང་གི་ད་མི་མང་ཚོ་ལ་ཡང། ལྟད་མོ་བསྟན་ཡག་གི་ཆབ་སྲིད་དྲིལ་བསྒྲགས་ཀྱི་ལག་ཆ་ཅིག་བྱས་བྱས་ད་རེས་བེད་སྤྱོད་བཏང་བ་རེད་བསམ་གྱི་འདུག་འདིའི་ནང་ལོགས་ལ་ཡང་རྒྱ་ནག་གི་གཉེན་སྒྲིག་དང་དུས་བཀག་ཞེ་པོ་བསྟན་བྱས་དང་ཨ་མི་རི་ཀས་དེ་རིང་ཁ་སང་རྒྱ་ནག་ལ་ཡང་གཅིག་གི་འཁོན་འཛིན་དང་དེ་འདྲའི་མང་པོ་བྱེད་ཀྱི་ཡོད་རེད་དེ་ཡིན་ནའི་ཨ་མི་རི་ཀའི་ནང་ལོགས་ལ་ཡང་ད་རྒྱ་མི་མང་ཆེ་གཅིག་གིས Henry Kissinger ཟེར་དུས་པ་ད་ཞེ་པོ་ཅིག་ཨ་མི་རི་ཀས་ད་གལ་ཆེན་པོ་བྱས་དེ་རིང་ཁ་སང་ད་དུང་ཞེ་པོ་ཅིག་ཡོད་པའི་བཟོ་འདྲ་ཅིག་བསམ་བློ་འཁོར་གྱི་རེད་པ། ཨ་མི་རི་ཀའི་གལ་ཆེན་མི་སྣ་དེ་ག་ཡིན་ན་ད་དུང་རྒྱ་ནག་ལ་འབྲེལ་བ་ཡག་པོ་ཡོད་པ་དང་ལྷག་པར་དུ་ད་ད་ལྟའི་རྒྱ་ནག་གི་འགོ་ཁྲིད་དེ་ཚོ་ཞི་ཅིན་ཕིང་དང་འདི་ཚོའི་བྱེད་སྟངས་དེ་ཚོ་ལ་ཡང་བསྔགས་བརྗོད་ཡོད་པའི་དེ་འདྲའི་གི་རྣམ་པ་བསྟན་ཡག་དེ་ཡིན་ན་གཙོ་བོ་གཅིག་ཡིན་ན་ཁོང་ཚོས་ཆབ་སྲིད་ཀྱི་དྲིལ་བསྒྲགས་ཀྱི་དོན་སྙིང་དེ་འདྲ་ཅིག་རེད་བསམ་བསམ་འདྲ་ཅིག་དྲན་གྱི་འདུག་ད་སྐུ་ཞབས Henry Kissinger ངོས་ནས་བཤད་པ་ཡིན་ན་དམིགས་ཡུལ་ཏོག་ཙམ་ལོགས་ཀ་ཡིན་གྱི་རེད་བསམ་གྱི་འདུག་ཁོ་རང་ཡིན་ན་དགུང་ལོ་བགྲེས་པོ་ཞེ་དྲག་རེད་ལོ་རྒྱུས་ཀྱི་མི་སྣ་གལ་ཆེན་པོ་ཞེ་དྲག་རེད་ཁོ་རང་སོ་སོའི་བསམ་བློ་དང་གཅིག་ལས་ཀའི་མཇུག་འབྲས་སོགས་རེད་དེ་ཚོ་ཡིན་ན་རྒྱུན་འཁྱོངས་བྱས་མི་སྒང་ག་ལོག་ཡག་པོ་རེད་ཟེར་ཡག་དེ་ཡིན་ན་ཕལ་ཆེར་ཁོ་རང་ངོས་ནས་བཤད་པ་ཡིན་ན་ལོ་རྒྱུས་ཀྱི་ལྟ་ཚུལ་གཅིག་གི་ངོས་ནས་གལ་ཆེན་པོ་ཞེ་པོ་ཅིག་ངོས་འཛིན་བྱེད་དགོས་ཀྱི་རེད་དེ་འདྲ་བྱས་པའི་སྐབས་དེ་དེ་རིང་ཁ་སང་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་སྡུག་ཅག་ཆགས་བྱས་འདིའི་བགྲོ་གླེང་བྱས་པའི་སྐབས་དེ་མི་ཚང་མ་ལོག་གིས་སྐྱོན་བརྗོད་བྱས་གཙོ་བོ་ག་རེ་ཟེར་ན་ད་འདས་པའི་ལོ་བཞི་བཅུ་ནང་ལོགས་ལ་ཡ་སྐུ་ཞབས Henry Kissinger གཙོ་བོ་བྱས་པའི་མི་མང་པོ་ཞིག་གིས་ཡིན་ན་རྒྱ་ནག་དང་འབྲེལ་བ་ཡར་བཏང་དགོས་རེད་རྒྱ་ནག་དང་ཚོང་འབྲེལ་ཡར་བཏང་དགོས་རེད་ཕྱིན་པ་ཡིན་ན་རྒྱ་ནག་ག་ལེ་ག་ལེ་བྱས་བྱས་ཡིན་ན་གུ་ཡངས་ཡངས་ཕྱིན་རྒྱུན་ལྡན་རྒྱལ་ཁབ་ཆགས་ཐ་ན་དམངས་གཙོའི་རྒྱལ་ཁབ་ཆགས་འཛམ་གླིང་ཞི་བདེ་དང་ཚང་མ་ལོག་ལ་ཡ་ཡིན་ན་ཕན་ཐོགས་ཡོད་པ་ཅིག་རེད་ཟེར་བྱས

གཙོ་བོ་གཅིག་གིས་ནི་སྐུ་ཞབས Henry Kissinger ལ་གསུངས་འདུག་བྱས་ཙང་དེ་འདྲའི་ཅིག་སྐབས་དེ་ཁོ་རང་གི་སྔ་མོའི་ཨ་ནི་ཕྱི་འབྲེལ་སྲིད་ཇུས་འདི་དང་ཁོ་རང་གི་བསམ་བློ་དེ་ཚོ་ནོར་འཁྲུལ་མེད་ཟེར་ཡ་ཅིག་ཆེད་དུ་ཡིན་ན་ད་རེས་རྒྱ་ནག་ཕྱིན་བྱས་རྒྱ་ནག་སྲིད་འཛིན་དེ་ཐུག་བྱས་ཡིན་ན་ད་ལྟའི་ཨ་ནི་ཕྱི་འབྲེལ་སྲིད་ཇུས་འདིའི་ནོར་འཁྲུལ་དང་འདི་ཚོ་ལ་ཡ་ཡིན་ན་ནི་བསྒྱུར་བཅོས་གཏང་དགོས་པའི་འབོད་སྐུལ་དེ་ཁོ་རང་གལ་སྲིད་ཨ་མི་རི་ཀའི་ནང་ལ་བསྡད་བྱས་ཁོ་རང་ག་འདྲ་ཟེ་གསུངས་བསྡད་པ་ཡིན་ན་ཧ་ལམ་མི་སུ་གང་ཉན་མཁན་ཡོང་གི་མ་རེད། རྒྱ་ནག་ལ་ཕྱིན་བྱས་ཞི་ཅིན་ཕིང་ཐུག་བྱས་ཕ་གི་ཨ་ནི་བརྒྱུད་བྱས་ཡིན་ན་བཤད་པ་ཡིན་ན་ཁོའི་ནུས་པ་ཆེ་བ་ཡོད་ར་འདི་གཅིག་རེད་བསམ་གྱི་འདུག

གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ལོ་ནས་འགོ་བཙུགས་བྱས Kissinger Association ཟེར་མཁན་ཅིག་ཁོ་རང་གི་བཟོ་ཚོང་ལས་ཁང་བཙུགས་པ་རེད་ད་བཟོ་ཚོང་ལས་ཁང་དེ་གིས་ཅ་ལག་བཟོས་ཚོང་རྒྱབ་དེ་འདྲ་བྱེད་མཁན་མ་རེད་ཁོ་ཚོའི་ལས་འགན་དེ་ག་རེ་རེད་ཟེར་ན་ཨ་མི་རི་ཀའི་ནང་ལོགས་ལ་ཡང་རྒྱ་ནག་དང་འབྲེལ་བ་བྱེད་མཁན་གྱི་བཟོ་ཚོང་ལས་ཁང་ཆེན་པོ་དེ་འདྲ་མང་པོ་ཞེ་པོ་ཅིག་ཡོད་རེད་པ་ཁོ་ཚོ་ལ་ཡང་སློབ་སྟོན་བྱེད་བྱས་ད་སློབ་སྟོན་དེ་ཅ་ལག་ག་འདྲ་ཟེ་བཙོང་དགོས་ཀྱི་ཡོད་མེད་དང་དེ་འདྲ་མ་རེད་བསམ་གྱི་འདུག་ཁོ་རང་གི་སློབ་སྟོན་དེ་དམིགས་བསལ་ག་རེ་རེད་ཨ་མི་རི་ཀའི་བཟོ་ཚོང་ལས་ཁང་དེ་ཚོ་རྒྱ་ནག་ལས་ཀ་བྱེད་དགོས་དུས་ཕ་གིའི་དཔོན་པོ་དག་དེ་ཚོ་ངོ་ཤེས་དགོས་ཀྱི་རེད་འགྲོ་ཐབས་ག་འདྲ་ཟེ་འགྲོ་དགོས་མིན་དེ་ཤེས་དགོས་ཀྱི་རེད་དེ་ཡིན་ན། སྐུ་ཞབས་ཧེན་རེ་ཁི་སིན་ཅེར་གྱི་བཟོ་ཚོང་ལས་ཁང་དེ་རྒྱ་ནག་གི་དཔོན་པོ་དེ་ཚོ་ཕར་ཚུར་ངོ་ཤེས་དང་དེ་འདྲའི་ཨ་ནི་ལམ་ཁ་བསྟན་བྱས་ད་ག་འདྲ་ལྟག་སྒོ་དེ་ཡར་ཕྱེ་བྱས། ཨ་ནི་བཟོ་ཚོང་ལས་ཁང་དེ་ཚོས་ད་ཁོ་ཚོ་དངུལ་ཞེ་པོ་ཞིག་སྤྲད་དགོས་རྒྱུ་ར་བྱས་བྱས་ཡིན་ན་ཁོ་ཚོང་ལས་རེ་ཆགས་བསྡད་པ་རེད་བྱས་ཙང་ཚོང་ལས་བྱས་ཙམ་པ་ཁོ་རང་གི་ཚོང་ལས་ཀྱི་མ་རྩ་དེ་ཡིན་ན་རྒྱ་ནག་གཞུང་གི་དཔོན་རིགས་དང་ཞིས་ཅིན་ཕིང་ཟེར་དེ་ད་དེ་བས་བཤད་མི་དགོས་རེད་བ་ད་རྒྱ་ནག་གི་དེ་རིགས་གི་སྲིད་དབང་ཐང་ཆེ་ཤོས་མི་དེ་རེད་དེ་རྐུབ་བཀྱག་སྒང་མཉམ་དུ་བསྡད་ད་གི་ཚེ་འཆམ་པོ་ཡོད་དུས་ཙམ་པ་ཚོང་པོ་དེ་ཚོས་ཨོ་ད་རྒྱ་ནག་འགྲོ་དགོས་ཡོད་ན་པའེ་ཞིན་ཁི་སིན་ཅེར་བརྒྱུད་བྱས

ད་འདི་སྔས་ལ་ཡ། ཁོ་རང་གི་གཙོ་བོ་བྱས་པའི་ཨ་འདི་རྒྱ་ནག་དང་འབྲེལ་བ་ཡག་པོར་བྱེད་དགོས་ཟེར་ཡག་ཅིག་བསམ་བློ་ཅིག་ཡོད་རེད་པ། འདི་ལ་ཡིན་ན་ཨ་མི་རི་ཀའི་གྲོས་ཚོགས་ཀྱི་ནང་ལོགས་ཡིན་ནི་རེད་ཨ་མི་རི་ཀའི་གཞུང་ནང་ལོགས་ཡིན་ནི་རེད་སྤྱི་མཐུན་སྲིད་དོན་ཚོགས་པའི་ནང་ཡིན་ནི་རེད་དམངས་གཙོ་སྲིད་དོན་ཚོགས་པའི་ནང་ལོགས་ཡིན་ནི་རེད་རྒྱ་ནག་སྐོར་ལ་ཞིབ་འཇུག་བྱེད་མཁན་གྱི་འདི་མཁས་པ་ཚོའི་ནང་ལོགས་ཡིན་ནི་རེད་ད་མང་ཆེ་ཅིག་གིས། ད་ལྟ་རྒྱ་ནག་ལ་ཡ་ད་དྲ་ཁ་བརྡའི་རིགས་བཀག་འགོག་བྱེད་དགོས་འདུག་དེ་ཤུགས་ཆེ་ཆུང་འདི་ལ་ཡ་ད། ལྟ་བ་མ་འདྲ་མང་པོ་ཞིག་འདུག་དེ་ལ་ཡིན་ནའི། འདིའི་སྔས་ཀྱི་སྔས་མ་བྱས་སྦྱོར་བ། འདི་ལྟ་ཕལ་ཆེན་ནོར་ཤག་འདི་ལྟ་མུ་མཐུད་ཀྱི་ལམ་ཁ་འདི་ག་འདྲ་འགྲོ་ས་མི་འདུག་བསམ་ཡག་གི་བསམ་བློ་འདི་ལྟ། ཕལ་ཆེན་དེ་རིང་ཁ་སང་ཡིན་ན་གཅིག་འདྲ་རེ་ཆགས་ཚར་བའི་བཟོ་འདྲ་ཅིག་རེད། འདི་འདྲའི་གཅིག་གི་སྐབས་དེ། ཨ་འདི་ཁི་སིན་ཅེར་གྱིས་རྒྱ་ནག་ལ་ཕྱིན་རྗེས་ཁོ་རང་གིས་ཨ་འདི་བཀའ་མོལ་གནང་སྟངས་སྦྱོར་བ། སྐྱོན་བརྗོད་རྩ་བ་ཉིད་ནས་མ་བྱས་རྗེས་རྒྱ་ནག་ལ་ཡང་བསྟོད་བསྔགས་བཏང་སྦྱོར་བ། འདིའི་སྐད་ཆ་བཤད་སྟངས་དང་འདོད་ཚུལ་ལྟར་དེ་རིང་ཁ་སང་ཡིན་ན་ཁོ་རང། ཨ་མི་རི་ཀའི་ནང་ལ་ཡང་ཡོད་པ་ཞིག་ད་ཁག་པོ་ཙམ་འདུག། ཨ་འདི་ག་འདི། ཨ་མི་རི་ཀའི་ཕྱི་འབྲེལ་སྲིད་ཇུས་བཤད་པའི་སྐབས་ལ་ཡང། གནད་དོན་གལ་ཆེན་པོ་གཅིག་གི་འདི་ག་རེ་རེད་ཟེར་ན་ཨ་མི་རི་ཀའི་ཕྱི་འབྲེལ་སྲིད་བྱུས་ནང་ལོགས་ལ་ཡ་དབྱེ་བ་རེ་ཕྱེ་བ་ཡིན་ན་ཁོ་དོན་དག་རེ་ཡོང་ས་རེ་གཙོ་ཆེར་གཉིས་ཡོད་རེད། གཅིག་གིས་ན་ཁོ་ཁེ་ཕན་ཆེད་དུ་རེད་ད་རྒྱལ་ཁབ་ཅིག་ཕྱི་འབྲེལ་སྲིད་བྱུས་ཟེར་དེ་ཁེ་ཕན་ཆེད་དུ་ར། དམག་དོན་ཁེ་ཕན་ཆེད་དུ་ཡིན་ནའི་རེད། བདེ་འཇགས་ཁེ་ཕན་ཆེད་དུ་ཡིན་ནའི་རེད་ཚོང་འབྲེལ་ཁེ་ཕན་ཆེད་དུ་ཡིན་ནའི་རེད་རིག་གཞུང་ཁེ་ཕན་ཆེད་དུ་ཡིན་ནའི་རེད་ཁེ་ཕན་རང་གི་ཅིག་ཆེད་དུ་ཡིན་ན། ཚོང་རྒྱབ་པའི་བཟོ་འདྲ་བྱས་ང་འདི་ཕན་ཐོགས་གི་འདུག་བསམ་ན་འདི་དང་གྲོགས་པོ་བྱས། ང་ཕན་ཐོགས་གི་མི་འདུག་བསམ་ན་འདི་གཡུག་བཞག་བྱས་ཡང་མི་གཞན་པ་ཅིག་དང་གྲོགས་པོ་བྱེད་ཀྱི་ཡོད་རེད་བ་ད་ཁེ་ཕན་ཐོག་ནས་ང་རང་ཚོས་ཅིག་ཚོང་པའི་ཅིག་གི་བར་དུ་ཅ་ལག་བཙོང་ཅ་ལག་ཉོས་བྱས་སྦྱོར་བ་འདིའི་ཁེ་ཕན་ཅིག་ཡིན་ནི་ཕྱི་འབྲེལ་ནང་ཡོད་རེད། གཉིས་པ་དེ་ག་རེ་ཟེར་ན་ཡང་བེ་ཐ་ཐད་ཀར་རང་འདི་ཁེ་ཕན་ཆེད་དུ་མེད་པ་བྱས། ཨ་མི་རི་ཀའི་རིན་ཐང་གི་འགྲོ་བ་མིའི་ཐོབ་ཐང་དང་རང་དབང་ཟེར་ནི་དེ་ཚོ་གལ་ཆེན་པོ་ཞིག་རེད་པ། བྱས་ཙང་དེ་ཚོ་གཙོ་བོ་གཞི་བཞག་པའི་ཐོག་ནས་རྒྱལ་ཁབ་གཞན་པ་དང་འབྲེལ་བ་བྱས་ཟེར་ཏེ་ད་རྒྱ་ནག་ནང་ལོགས་ལ་ཡང་འགྲོ་བ་མིའི་ཐོབ་ཐང་ལ་ཡང་བརྩི་མེད་རྡོག་རོལ་བཏང་ཡག་དང་དེ་འདྲའི་གི་ལ་ཡང་ད་རྒྱུན་དུ་སྐོར་ནས་ཨ་མི་རི་ཀའི་སྐྱོན་བརྗོད་བྱེད་ཀྱི་རེད་གསུང་བ་དེ་ཚོ་ཡིན་ན་མཚམས་མཚམས་ཨ་མི་རི་ཀའི་ཁེ་ཕན་ཆེད་བྱེད་ཀྱི་ཡོད་རེད་མཚམས་མཚམས་ཡིན་ན་ཨ་མི་རི་ཀའི་ཐད་ཀར་གྱི་ཁེ་ཕན་ཡོད་མ་རེད་དེ་ཡིན་ནའི་རིན་ཐང་གི་ཐོག་ནས་སྐྱོན་བརྗོད་བྱས་རྗེས་ད་རྒྱལ་ཁབ་དེ་ཚོའི་བར་ལ་འབྲེལ་བ་ལ་དཀའ་ངལ་ཞེ་དྲག་འཕྲད་ཀྱི་ཡོད་རེད། བྱས་ཙང། སྐུ་ཞབས་ཧན་རི་ཁི་སིན་ཅེར་གྱི་ཕྱི་འབྲེལ་གྱི་སྲིད་ཇུས་ཀྱི་བསམ་བློ་དེ་དག་ཡིན་ན། མང་ཆེ་ཅིག་ཁེ་ཕན་གཅིག་པོ་བསམ་བཏང་ནི་ཅིག་རེད། རིན་ཐང་དེ་དང་ཧ་ལམ་འབྲེལ་བ་མེད་རེད་ད་ཁོ་རང་གི་ད་འགྲོ་བ་མིའི་ཐོབ་ཐང་སོགས་འདི་ལ་ཕལ་ཆེན་གླེང་པ་འདི་ད་ངས་ཁྱོན་མཐོང་མ་མྱོང་ད་ཡོད་པ་དེ་ཡོད་སྲིད་ཀྱི་རེད་དེ། འདི་གང་ལྟར་ཡིན་ན། སྐུ་ཞབས་ཧན་རི་ཁི་སིན་ཅེར་གྱི་ཁོ་རང་གི་ཕྱི་འབྲེལ་གྱི་འབྲེལ་བའི་གི་བསམ་བློ་བཏང་ཕྱོགས་འདི་ནང་ལོགས་ལ་ཡ་ངས་བྱས་ན་སྐྱོན་ཆ་ཆེ་ཤོས་བཟོ་འདྲ་ཅིག་ག་རེ་འདུག་ཟེར་ན། རྒྱལ་ཁབ་དང་རྒྱལ་ཁབ་འབྲེལ་བ་བྱེད་པའི་སྐབས་ལ་ཡ། ང་དང་རྒྱལ་ཁབ་ཁེ་ཕན་ཡོད་དུས་ལ་ཨ་ནི་མི་སྒེར་གྱི་ཁེ་ཕན་དང་དེའི་ནང་ལོགས་མི་མང་གི་ཁེ་ཕན་དང་དེ་ཚོ་ཨ་ནི་ཞེ་དྲག་གལ་ཆེན་པོ་ར་ཧ་ལམ་ཁོང་གི་ཕྱི་འབྲེལ་སྲིད་ཇུས་དེའི་ནང་ལོགས་ལ་ཡ་མི་སྒེར་དང། སྤྱིར་བཏང་མི་མང་གི་བདེ་སྡུག་དང་དེ་ཚོ་ལ་ད་ཁྱོན་ནས་ཁོར་མིག་ཁོར་བལྟ་གི་ཡོད་མ་རེད་ད་ཁོ་རྒྱ་ཆེན་པོ་ནས་ཁོ་ཕ་གིར་རྩེད་མོ་རྩེ་བ་བཟོ་འདྲ་བྱས་བྱས་ག་གིར་ཁེ་བཟང་རག་གི་འདུག་ག་གིར་གྱོང་རག་གི་འདུག་དེ་འདྲ་ཅིག་ཆེན་པོ་ཅིག་ནས་བསམ་བཏང་བཞིན་ཡོད་མ་རེད། ཡིན་ནའི་ད་རེས་གལ་སྲིད་བསམ་བློ་འདིའི་ཐོག་ནས་བཏང་པ་ཡིན་ནའི། ད་རེས་གལ་སྲིད་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་འདི་སྡུག་ཅག་ཆགས་ཀྱི་ཡོད་རེད་པ། འདིའི་ཆགས་ཡག་གི་འདིའི་རྨང་གཞི་འདི་ཡིན་ན་ཁོ་གཉིས་བར་དོ་ལ་གི་འགལ་ཟླ་འདི་མ་རེད། ད་རེས་གལ་སྲིད་ཁི་སིན་ཇར་ནང་བཞིན་བྱས་བྱས་ཁེ་ཕན་ཐོག་ནས་བསམ་བཏང་མཁན་མི་མང་པོ་གཅིག་གིས་རྒྱ་ནག་དང་འབྲེལ་བ་ཡག་པོ་བཟོ་རྒྱུ་མི་འདུག་རྒྱ་ནག་ལ་ཁ་གཏད་བཅག་དགོས་འདུག་ཟེར་མཁན་མི་མང་པོ་ཞེ་དྲག་ཅིག་ད་མང་པོ་གཅིག་གིས་ན་འགྲོ་བ་མིའི་ཐོབ་ཐང་ཆེད་དུ་མ་རེད། དངོས་གནས་ཨ་མི་རི་ཀའི་ཁེ་ཕན་དང་ཨ་མི་རི་ཀའི་དམག་དོན་ཁེ་ཕན་དང་རྒྱལ་སྲུང་ཁེ་ཕན་དང་དཔལ་འབྱོར་ཁེ་ཕན་ཐོག་ནས་ཡིན་ན་རྒྱ་ནག་ལ་དྲག་པོ་བྱེད་དགོས་འདུག་ཟེར་མཁན་ཅིག་མང་པོ་ཞིག་ཡོད་རེད། རིན་ཐང་ཐོག་ནས་བལྟས་པ་ཡིན་དུས་ད་ད་རེས་ཀྱི་རྒྱ་ནག་ནང་ལོགས་ལ་ཡ་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་བཏང་ཡག་དེ་ཤིན་ཅང་ནང་གནས་སྟངས་བོད་ནང་གནས་སྟངས་དེ་ཚོ་བལྟས་པ་ཡིན་དུས་རྒྱ་ནག་དང་འབྲེལ་བ་ཡར་བཏང་དགོས་ཡ་གི་རྒྱུ་མཚན་དེ་འདྲ་ཅིག་ཡོད་མ་རེད། དེ་འདྲ་སོང་ཙང། ཁོ་ཕྱོགས་དེ་གཉིས་ཀ་ནང་ལོགས་ལས་བལྟས་པ་ཡིན་ན་ལས་སྐུ་ཞབས Henry Kissinger ལགས་ཀྱིས་ད་ལྟའི་རྒྱ་ནག་ཕྱིན་བྱས་ཞི་ཅིན་ཕིང་དང་ཉེ་པོ་བྱེད་ཀྱི་ཡོད་རེད་པ་དེ་ལ་ཕལ་ཆེན་རྒྱབ་སྐྱོར་བྱེད་ཡག་གི་ཁོའི་རྨང་གཞི་དེ་མེད་པ་བཟོ་འདྲ་ཅིག་རེད་བསམ་བསམ་འདྲ་ཞིག་དྲན་གི་འདུག་དེ་འདྲ་སོང་ཙང་ད་གང་ལྟར་ང་ཚོའི་དྲི་བ་གཙོ་བོ་དེ་ལ་ཡ་ལན་བརྒྱབ་པ་ཡིན་ན་ད། ད་རིང་ཕ་གིར་ཡ། སྐུ་ཞབས་ཧེན་རི་ཁི་སིན་ཇར་པེ་ཅིང་ཐེ་ཞི་ཅིན་ཕིང་དང་ཞེ་པོའི་ཉེ་མདོག་ཁ་པོའི་ངང་རྒྱ་ནག་གི་དྲིལ་བསྒྲགས་ཆེད་ཞེ་པོ་བྱས་སོང། བྱས་པ་འདིས་ད་ལྟའི་ཨ་མི་རི་ཀ་དང་རྒྱ་ནག་གི་ཕྱི་འབྲེལ་འབྲེལ་བ་ལྷག་པར་དུ་ཨ་མི་རི་ཀས་རྒྱ་ནག་ལ་འཛིན་པའི་ཕྱི་འབྲེལ་འབྲེལ་བ་ལ་ཡང་ཤུགས་རྐྱེན་བཏང་ཐུབ་གི་རེད་ཟེར་ཏེ་དྲི་བ་གཅིག་ཡོད་རེད། དྲི་བ་དེ་བལྟས་པ་ཡིན་ན། ད་ལྟ་ངས་ཞུ་ཡག་གི Politico ཟེར་བའི་རྩོམ་འདིའི་ནང་ལོགས། ཕལ་ཆེན་ནི་རྐྱེན་བཏང་ཐུབ་གི་མ་རེད་ཟེར་བྱས་ཁོ་ཚོས་འདི་ན་གསལ་པོ་ཞིག་བྲིས་ཤག་ལ། རྩོམ་དེ་ཐོན་ཚར་རྗེས་ལ་ཡ། ཨ་ནི་དེ་ཡ Bonnie Glaser ཟེར་མཁན་ཅིག་རྒྱ་ནག་སྐོར་ཞིབ་འཇུག་བྱེད་མཁན་སྐད་གྲགས་ཆེན་པོ་ཞེ་པོ་ཅིག་རེད། ཁོ་རང་གི Twitter སྒང་ལ་ཡ་རྩོམ་འདི་ངོ་སྤྲོད་བྱས་པ་དང་གཞི་བཞག་བྱས་ཡིན་ན་ཁོ་རང་དེ་དུམ་བུ་ཆུང་ཆུང་ཞིག་བྲིས་ཤག་ཁོ་རང་དེ་ན་ག་འདྲ་བྲིས་འདུག་ཟེར་ན། ཁི་སིན་ཇར་དང་ཞི་ཅིན་ཕིང་བར་དོ་ལ་ལ་ཞུ་ཞིག་བརྩེ་དུང་གིས་ཁོ་ཚོ་ཕ་གིར་ཟློས་གར་བཟོ་འདྲ་འཁྲབ་པ་འདིས་ཨ་མི་རི་ཀས་རྒྱ་ནག་འཛིན་པའི་སྲིད་ཇུས་ལ་ཡང་ཤུགས་རྐྱེན་ཕལ་ཆེན་དེ་འདྲ་བྱས་བཏང་ཐུབ་གི་མ་རེད་ཟེར་བྱས་འདི་ན་བྲིས་ཤག་འདི་ལ་ཡང་ངས་མོས་མཐུན་ཡོད་ཟེར་བྱས་བྲིས་ཤག་སྡོམ་རྩིས་རེ་བརྒྱབ་ཡིན་ན་ད་རིང་ཁོ་ཚོ་ཕ་གིར་ཕྱིན་པ་དེ་རྒྱ་ནག་གཞུང་ལ་དམིགས་ཡུལ་ཡོད་རེད་ཁི་སིན་ཇར་ལ་དམིགས་ཡུལ་ཡོད་རེད་དམིགས་ཡུལ་དེ་ཚོ་ད་སྒྲུབ་སྲིད་པ་རེད་ཡིན་ན་ལས་དེ་ལས་ཆེ་ཙམ་ཅིག་གི་ལྟ། གལ་སྲིད་ཁོ་ཚོའི་རེ་བ་ལ་ཡང་ཨ་མི་རི་ཀས་རྒྱ་ནག་འཛིན་པའི་སྲིད་ཇུས་ལ་ཡང་ཤུགས་རྐྱེན་བཏང་བྱས་ཡིན་ན་འདི་ལ་ཡང་འགྱུར་ལྡོག་བཏང་དགོས་བསམ་པའི་དམིགས་ཡུལ་ཡོད་པ་ཡིན་ན། དེ་དམིགས་ཡུལ་དེ་འགྲུབ་ཡག་ཡིན་ན་ཕལ་ཆེན་ཡོང་མ་སྲིད་པ་ཅིག་རེད་ཟེར་བྱས་མང་ཆེ་ཅིག་གིས་ད་ག་འདྲ་ལྟ་ཚུལ་འདི་འདུག་དེ་འདྲ་བྱས་བྱས་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་ད་ག་མཇུག་བསྒྲིལ་ཡིན། ང་ཚོའི་ལས་རིམ་འདིའི་སྐོར་ལ་ཡང་དགོངས་འཆར་དང་འདི་ག་རེ་ཡོད་པ་ནས་ང་ཚོ་འོག་དེར་ལན་བཞག་པ་གནང་ཞུ་ཡིན།